འདི VOA ཨ་རི་རླུང་འཕྲིན་ཁང་ནས་རྒྱང་སྲིང་ཞུ་གི་ཡོད། ང་ཚོ་སོ་ཡ་ལ་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་འདིའི་ནང་བོད་ཀྱི་ཐུན་མོང་མ་ཡིན་པའི་ལྷ་མོའི་རྣམ་ཐར་དང་ཡུལ་གཞས། དེང་དུས་ཀྱི་བོད་གཞས། རོལ་ཆ། ལོ་རྒྱུས་བཅར་འདྲི་ཞུས་པ་སོགས་རྒྱང་སྲིང་ཞུ་གི་ཡོད། ལས་རིམ་གོ་སྒྲིག་ཞུ་མཁན་བཀྲ་ཤིས་ཤར་ཟུར་ཡིན། དེ་རིང་གི་སོ་ཡ་ལའི་གླུ་གཞས་ལས་རིམ་འདིའི་ནང་ཚིག་བསོད་ནམས་དབྱངས་སྙན་གྱིས་རྩོམ་པ་དང་གཞས་པ་མགོན་པོ་དོན་གྲུབ་ཀྱིས་བཏང་བའི་གསེར་ཟངས་མཚོ་མོ་ལ་ཡི་ཞེས་པ་དེ་གསན་རོགས་གནང། གཞས་ཚིག་ནི་མཚོ་སྟོད་ངང་པའི་ཕ་ས་མཚོ་སྨད་ཉ་མོའི་ཕ་ས་གསེར་ཟངས་མཚོ་མོ་ལ་ཡི་མཚོ་ནང་ནོར་བུ་འདྲ་བའི་ཞེ་སེམས་ཁྱོད་ལ་ཤོར་སོང་མཚོ་མགོ་བསྐོར་ནས་སླེབས་བྱུང་གསེར་ཟངས་མཚོ་མོ་ལ་ཡི།